SBS བོད་སྐད་སྡེ་ཚན་གསན་མཁན་ཡོངས་ལ་སྐུ་ཁམས་བཟང། ལོ་སྔོན་མ་ནད་ཡམས་ཁྱབ་གདལ་བྱུང་ནས་བཟུང་ཁྲག་ཞལ་འདེབས་གནང་མཁན་ཇེ་ཉུང་དུ་སོང་ཡོད་པར་བརྟེན Australia ཡའི་རྒྱ་གྲམ་དམར་པོའི་ཁྲག་ཞལ་འདེབས་བསྡུ་མཁན་གྱི་འགན་གཙོ་བོ་བཞེས་གནང་མཁན་གྱི་ཡན་ལག་སྡེ་ཚན། Life Blood། ཞེས་པས་མི་མང་ཡོངས་ལ་ཁྲག་ཞལ་འདེབས་གནང་རོགས་ཞེས་རེ་སྐུལ་ཞུ་བཞིན་ཡོད་འདུག། དེ་ཡང། ཁྲག་དང Plasma ཞལ་འདེབས་བརྒྱབ་པར་བརྟེན་མི་མང་པོ་ཞིག་གི་སྲོག་སྐྱོབ་ཐུབ་ཀྱི་ཡོད་ཀྱང། ཉེ་ཆར། ཁྲག་ཞལ་འདེབས་རྒྱག་མཁན་ཇེ་ཉུང་དུ་འགྲོ་ཡོད་པས Australia ཡའི་རྒྱ་གྲམ་དམར་པོའི་ཁྲག་ཞལ་འདེབས་བསྡུ་མཁན་གྱི་འགན་གཙོ་བོ་བཞེས་གནང་མཁན་གྱི་ཡན་ལག་སྡེ་ཚན Life Blood ཞེས་པས་སེམས་ཁུར་བྱེད་བཞིན་ཡོད་འདུག་ཚན་པ་དེའི་སྤྱི་ཁྱབ་འགན་འཛིན Cath Stone ལགས་ཀྱིས་འགྲེལ་བརྗོད་གནང་དོན།

ལོ་སྔོན་མ་ནད་ཡམས་ཚབས་ཆེ་བའི་དུས་སུ་གཤགས་བཅོས་ཆུང་བའི་རིགས་བཀག་སྡོམ་བྱས་ཡོད་པས་ཉེ་དུས་ལ་རྒྱལ་ཡོངས་སུ་སྨན་ཁང་ཁག་གིས་གཤགས་བཅོས་དེ་དག་བྱེད་འགོ་ཚུགས་ཡོད་པས། མི་མང་ཚོས་མུ་མཐུད་དེ་སྔར་བཞིན་ཁྲག་ཞལ་འདེབས་གནང་རྒྱུ་ཧ་ཅང་གལ་ཆེན་པོ་ཆགས་ཡོད།

ཡང Stone ལགས་ཀྱིས་མུ་མཐུད་ནས་གསུངས་དོན། ཨོས་ཏྲེ་ལི་ཡའི་ནང་མི་རིགས་སྣ་ཚོགས་པ་ཡོད་པས་ཚང་མའི་ངོས་ནས Easter དུས་ཆེན་མ་ཟིན་བར་གྱི་བདུན་ཕྲག་འགའ་ཤས་རིང་ཁྲག་གང་མང་ཞལ་འདེབས་གནང་རོགས་ཞེས་རེ་སྐུལ་ནན་པོ་ཞུ་རྒྱུ་ཡིན། ཡང Harinder Kaur ལགས་ནི་རིག་གཞུང་སྣ་ཚོགས་ཀྱི་ཚོགས་སྡེ་ཁག་ནང་ཁྲག་ཞལ་འདེབས་སྐོར་གོ་རྟོགས་སྤེལ་གནང་མཁན་གྱི་ཚོགས་པ Harman Foundation ཞེས་པ་དབུ་བརྙེས་མཁན་ཞིག་ཡིན་པ་དང་ཁོང་མོས་གསུངས་དོན།
ང་ཚོས་རིག་གཞུང་སྣ་ཚོགས་ཅན་གྱི་མི་རྣམས་ལ་ཁྲག་ཞལ་འདེབས་ཀྱི་དགོས་མཁོ་ཆེན་པོ་ག་ཚོད་ཡོད་པ་དང་དེས་ཨོ་སི་ཀྲི་ལི་ཡའི་སྤྱི་ཚོགས་ལ་ཞབས་འདེགས་སྒྲུབ་ཀྱི་ཡོད་པ་གོ་རྟོགས་སྤེལ་གྱི་ཡོད། ཚོགས་པ་དེའི་ལས་འཆར་ཞིག་གི་བརྒྱུད་ལྷག་པར་དུ་ཨོ་སྟྲེ་ལི་ཡའི་ནང་ལྷོ་ཨེ་ཤི་ཡའི་མི་རིགས་ཡིན་པ་རྣམས་ལ་ཁྲག་ཞལ་འདེབས་བརྒྱབ་པར་སྐུལ་འདེད་བྱེད་བཞིན་ཡོད་འདུག་ཁོང་མོས་གསུངས་དོན། ང་ཚོ་དུས་ཆེན་ཁག་གི་སྐབས་མི་འདུ་འཛོམས་བྱེད་སར་བཅར་ནས་ཁྲག་ཞལ་འདེབས་རྒྱག་རྒྱུ་གལ་ཆེན་པོ་ག་ཚོད་ཡིན་པ་དང། དེས་གཞན་ལ་ཕན་པ་ག་ཚོད་བསྒྲུབ་ཐུབ་ཀྱི་ཡོད་པ་སོགས་གོ་རྟོགས་སྤེལ་གྱི་ཡོད། དེ་བཞིན་ང་ཚོས་ཁྲག་ཞལ་འདེབས་རྒྱག་སྟངས་ཀྱི་བརྒྱུད་རིམ་གོ་བདེ་བོའི་ངང་འགྲེལ་བརྗོད་བྱེད་ཀྱི་ཡོད། དེ་མ་ཟད Kaur ལགས་ཀྱིས་ཁྲག་ཞལ་འདེབས་བྱེད་པ་ནི་ཨོ་སི་ཀྲི་ལི་ཡའི་རྒྱལ་ཁབ་ལ་ཐུགས་རྗེ་ལེགས་འབུལ་ཞུས་པའི་རྣམ་པ་ཞིག་རེད་ཅེས་ཁོང་མོས་མུ་མཐུད་ནས་གསུངས་དོན།
ང་ཚོ་གཞིས་སྤོ་བ་ཞིག་གི་ངོས་ནས་བཤད་ན། རང་ཉིད་ཀྱི་བདེ་སྐྱིད་ཆེད་རྒྱལ་ཁབ་དེར་གཞིས་ཆགས་ཡོད་པས་དྲིན་ལན་འཇལ་དགོས་པ་ཡིན། བདེ་སྐྱིད་ཞེས་པ་དེ་ནི་གཞན་ལས་ཚུར་ལེན་པ་ཞིག་མ་ཡིན་པར་ཁྱེད་ཀྱིས་མི་གཞན་ལ་བདེ་སྐྱིད་སྤྲད་ཐུབ་པ་དེ་གལ་ཆེ་བ་ཡིན། ཨོ་སི་ཀྲོ་ལི་ཡའི་རྒྱལ་ཡོངས་སུ་ནད་པར་གཤགས་བཅོས་ཆེད་དང་འབྲས་ནད་བཅོས་ཐབས་དང་དེ་བཞིན་ཕྲུ་གུ་སྐྱེ་སྐབས་སོགས་བེད་སྤྱོད་བྱེད་པར་བདུན་ཕྲག་རེར་ཁྲག་ཞལ་འདེབས་གྲངས་སྟོང་ཕྲག་སུམ་ཅུ་སོ་གཅིག་ཙམ་དགོས་མཁོ་ཡོད་པ་ཡིན་འདུག་གནས་ཚུལ་དེ་ནི་ཨེས་པི་ཨེས་ཀྱི་གསར་འགོད་པ Bernadette Clark ལགས་ཀྱིས་ཕྱོགས་བསྒྲིགས་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། ལྷན་རྒྱས་ཀྱིས་ཨེས་པི་ཨེས་བོད་སྐད་ལ་གསན་བར་བཀའ་དྲིན་ཆེ།